ཁ་སོ་རེད། གྲོང་སྡེ་ཁག་བཅུ་གཉིས་ཡོད་རེད། དེ་ཚང་མ་ལ་འཚམས་གཟིགས་གནང་པ་རེད། དེའི་ཕྱི་ལ་ང་ཚོ་ས་གནས་ཀྱི་ཡན་ལག་སྨན་ཁང། སྨན་ཁང་ཟེར་ན་སྨན་རྩིས་ཁང་ཡན་ལག་ལ་ཕེབས་པ་རེད། ཨཱ་ད་མ་དེ་ང་ཚོའི་གླེ་ཚོང་རིགས་དེ་ཚོ Tibetan Markets ལབ་ཅིག་ནས Tibetan Refugee Markets ལབ་དགོས་རེད་དེ་དལ་དུ་ཕེབས་པ་རེད། ད་དེ་ནས་ནི་ད་བརྒྱ་ཤོག་ཚང་མ་སྐོར་ར་རྒྱག་དོན་དག་གཙོ་བོ་འདྲ་བོ་དེ་དེ་སྔ་ལོ་གསུམ་སྔོན་ནས་ལས་འཆར་ག་རེ་བྱུང་ཡོད་རེད། དེ་ནས། ད་ལྟ་འགྲོ་བཞིན་པ་ག་རེ་ཡོད་རེད། ཚར་བ་ག་རེ་འདུག་ཨ་འདི་འདི་རྟོག་ཞིབ་ཀྱི Evaluation དང Assessments ལབ་ཀྱི་རེད་པ་འདི་ཚོ་གཟིགས་རྟོག་གནང་བ་བསྒྲུབ་པ་དེ་ག་རེ་ག་རེ་འདུག་ཨ་ད་ལྟ་འགྲོ་བཞིན་པ་ག་རེ་འདུག་ཨ་སྒྲུབ་མ་ཐུབ་པ་ག་རེ་འདུག་དེ་འདྲ་རེ་རེ་བྱས་ནས་མི་མང་ཐད་ཀར་ཐུག་པའི་ཐོག་ནས་དེ་ནང་བཞིན་གྱི་བརྒྱ་དཔོན་དང་ནི་སྤྱི་མི་ཡོད་རེད་པ་དེ་ཚོ་ཐུག་པའི་ཐོག་ནས་འགྲོ་དུས། གཞིས་ཆགས་རེ་རེ་ལ་ཡང་ན་གྲོང་སྡེ་རེ་རེ་ལ་གོ་སྐབས་སྤྲོད་པའི་དོན་དེ་འདྲ་ཞིག་གནང་སོང། མི་མང་དང་ད་ནང་བཞིན་གྱི་མི་མང་གི་འགོ་ཁྲིད་དེ་ལབ་དགོས་རེད་པ་ང་ཚོ་ཡིན་ན་ཁ་སོ་རེ་ལས་བྱེད་བྱས་བརྒྱ་དཔོན་སུ་ལབ་དགོས་རེད་ཚང་མས་ཀྱི་དངོས་གནས་ཀྱི་ཕེབས་བསུ་གཟབ་རྒྱས་སུ་ཞུས་སོང། དེ་འདྲ་ཞིག་ཞུ་གི། ད་ལས་གཞི་ན་གཙོ་ཆེ་འདྲ་བོ་ཞུས་པ་ན་ད་དེ་བཞིན་གཞིས་ཆགས་ཡིན་པའི་ཆ་ནས།

ས་ཆའི་ཐོག་ལ་ད་གནད་དོན་མང་པོ་ཞིག་སླེབས་འདུག་མང་པོ་ཞིག་ཚོང་རྒྱག་སའི་གི་ས་ཆའི་ཁ་ལ་འདི་ཚོས་ཅིག་རོགས་སྐྱོར་ཞུ་དགོས་ཡ་འདྲ་བོ་དང་དེ་ནང་བཞིན་གི་ད་གཞིས་ཆགས་རྒྱ་སྐྱེད་འགྲོ་གི་ཡོད་དུས་ཞིང་ཁའི་གི་ལམ་ཁ་ལ་ད་རྒྱ་ལམ་ལ་སོགས་པ་དེ་འདྲའི་བརྒྱ་ཤོག་གི་བར་ར་ལ་རྒྱ་ལམ་ལ་སོགས་པ་དེ་འདྲའི་ང་རང་ཚོ་ངོས་ནས་ཞེ་པོ་བྱེད་ཐུབ་ཀྱི་ཡོད་པ་མ་རེད་སྒྲིག་འཛུགས་ངོས་ནས UT གཞུང་གི་མང་པོ་ཅིག་གནང་གི་ཡོད་རེད་འདི། སྐྱབས་མགོན་རིན་པོ་ཆེ་གཙོ་ཆེ་བ་ཅིག་གི་བཀའ་ཤག་སྐབས་བཅུ་དྲུག་པའི་བཀའ་དྲིན་རེད་དེ་སྔ་འདས་ཀྱི་ས་གནས་དཔོན་རིགས་མཛད་གཙོ་རྣམ་པ་གཙོ་བོ་ཕ་གི་རྡ་རམ་ས་ལ་གདན་འདྲེན་ཞུ་ཞུས་པའི་ཐོག་ནས་སྐུ་མགྲོན་རྒྱལ་བའི་གིས། ཞི་བདེའི་ཞི་བདེའི་གཟེངས་རྟགས་ལ་སྐུ་མགྲོན་གཙོ་བོ་དང་དེ་འདྲའི་གདན་འདྲེན་ཞུས་དམིགས་བསལ་གྱིས་ཨ་ནི་འབྲེལ་ལམ་མཐུད་ཨ་ནི་གོང་ས་མཆོག་གིས་བཀའ་གནང་དེ་དེ་ཙམ་མ་ཡིན་པར་གོང་ས་མཆོག་དེ་དུས་འདི་དུས་དང་རྣམ་པ་ཀུན་ཏུ་ཕེབས་ཀྱི་ཡོད་དུས་སྐབས་དེ་དུས་ལ་བཀའ་སློབ་གནང་གནང་པའི་ཐོག་ནས་བོད་པ་ལ་ཤ་ཚ་བོ་ཕེབས་ཡོད་རེད་ཡིན་ནའི་ད་ཚང་མ་སྒྲུབ་ཐུབ་ཡ་ཡོད་མ་རེད་ལམ་སང་བང་ཞིག་ཁྲིད་དགོས་ཀྱི་ཡོད་རེད་པ་དེ་ཚོ་ལ་ཡིན་པས་ན་ད་སང་ཉིད་དེ་ལ་ཆབ་སྲིད་ཀྱི་དབུ་ཁྲིད་སྐུ་ངོ CEC སྐུ་ཞབས་བཀྲ་ཤིས་རྒྱལ་མཚན་མཆོག་མཇལ་ཡས་རེད་དེ་ནང་བཞིན་གྱི་རྫོང་དཔོན District Magistrate མཇལ་ཡས་རེད་ཨ་ནི་ད་དཔོན་རིགས་ཆེ་ཆོས་ལུགས་ཁག་གི་དབུ་ཁྲིད་མཇལ་ཡས་རེད། དེ་ནང་བཞིན་གྱི་ད་ལྟ་ནང་པའི་ཆོས་ཚོགས་དབུ་ཁྲིད་དང་འབྲེལ་ཡོད་ད་སུ་ཆགས་ཀྱི་འདུག་དེ་ཚོ་ཚང་མ་མཇལ་བའི་ཐོག་ནས་ད་མི་མང་གི་མངོན་འདོད། CTA ལབ་དགོས་རེད་པ། བོད་མི་སྒྲིག་འཛུགས་ཀྱི་ཞུ་ཐུབ་ཡག་ཡོད་རྒྱུ་དེ་གང་ཐུབ་ཅི་ཐུབ་ཀྱིས་ཞུ་ཡག་གི་འབད་བརྩོན་ཞུ་གི་ཡིན་གསུང་ཡག་དེ་རེད། ཁག་ཅིག་གིས་ད་ང་ཚོས་གནང་ཐུབ་ཡག་མེད་པ་དེ་མེད་པ་རང་རེད་ཡོང་གི་མ་རེད་ཟེར་བཀའ་གནང་སོང། དེ་དེ་བཞིན་གྱི་ད་ནས་ཁ་སང་དཔོན་རིགས་ཁག་ཆེད་མངགས་ཀྱིས་བོད་སྐད་ལ་གསོལ་ཚིགས་ཀྱི་གསན་ཡིག་གོ་སྒྲིག་ཞུས་པའི་ཐོག་ནས་ཁ་ཤས་ཅིག་ཡང་བོད་ལས་ཁུངས་དང་ཐད་ཀར་ལྷན་བཅར་བྱས་པའི་ཐོག་ནས་གོ་བསྡུར་ཞུ་ཡག་གི་འཕང་ཞེ་ཐོགས་སུ་ཁྲིད་ཡོད་རེད། དེ་ནི་ད་གཞིས་ཆགས་དང་ད་ལྟ་གླེ་ཁུལ་གྱི་གཞིས་ཆགས་དང་འབྲེལ་བའི་དེ་དེ་འདྲ་ཞིག་རེད་བསམ་བསམ་ཞིག་དྲན་གྱི་འདུག།